སྤྱིར་ཡོངས་གྲགས་སུ་ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུའི་སློབ་གྲྭ་དང་ཤེས་ཡོན་སྤྲོད་ཕྱོགས་ཐོག་མཉམ་ཞུགས་གནང་ན། ཕྲུ་གུའི་ཤེས་ཡོན་གྱི་གྲུབ་འབྲས་དང་སློབ་གྲྭར་དུས་ཐོག་ཏུ་འགྲིམ་རྒྱུ་སོགས་ཁྱོན་ཡོངས་ཀྱི་ཡར་རྒྱས་གོང་འཕེལ་ཡོང་བར་ཕན་ནུས་ཆེན་པོ་ཡོད་པ་ཡིན། Rebecca Malik ལགས་ཁོང་མོ་ལོ་བཅུའི་གོང་ལ་ཨ་ཕི་རི་ཀའི་ལུང་པ་ལྷོ་སུ་ཏན་ནས་ཨོ་སི་ཀྲི་ལི་ཡར་སླེབས་པ་ཡིན་འདུག་ཁོང་མོར་ཕྲུ་གུ་བཞི་ཡོད་པ་ལས་གཉིས་སློབ་ཆེན་དང་གཞན་གཉིས་དེ་སློབ་ཆུང་འགྲིམ་བཞིན་ཡོད་འདུག་ཁོང་མོས་ད་བར་ཕྲུ་གུའི་དགེ་རྒན་དང་ཐུག་འཕྲད། སློབ་གྲྭའི་སྤྲོ་གསེང་སོགས་ལ་སྐྱོད་སྐབས་དང་བླངས་ཐོག་བྱེད་སྒོ་གང་མང་ནང་མཉམ་ཞུགས་གནང་ཡོད་འདུག་དེ་བཞིན་ཁོང་མོས་རང་ཉིད་ཀྱི་ཕྲུ་གུ་རྣམས་སློབ་གྲྭ་གྲོལ་རྗེས་རང་སྦྱོང་གི་ཚོགས་སྡེ་ནང་ཐོ་འགོད་གནང་བ་མ་ཟད།

ཤེ་ལི་ཧིལ་ལགས་ནི་ཨོ་སི་ཀྲི་ལི་ཡའི་ཕ་མའི་ལྷན་ཚོགས་ཀྱི་འགན་འཛིན་ཡིན། ཁོང་མོས་ཀྱང་རེ་པེ་ཁཱ་ལགས་ཀྱི་གསུང་བར་མཐའ་གཅིག་ཏུ་རྒྱབ་སྐྱོར་ཐོག་ཕ་མ་ཚོར་རང་ཉིད་ཀྱི་ཕྲུ་གུའི་ཤེས་ཡོན་འཕེལ་རྒྱས་ཆེད་མཉམ་ཞུགས་གནང་ན། སོ་སོའི་ཕྲུ་གུ་ཙམ་མ་ཟད་རང་ཉིད་སྒེར་ལ་ཡང་ཁེ་ཕན་ཡོད་ཅེས

དེར་ཤེ་ལི་ཧིལ་ལགས་ཀྱིས་གསལ་བཤད་གནང་བར། ཨོ་སྟྲེ་ལི་ཡའི་ནང་དགེ་རྒན་ཚོས་ཕྲུ་གུའི་ཤེས་ཡོན་འཕེལ་རྒྱས་ཆེད་ཕ་མས་འགན་འཁུར་གནང་བ་དེ་ལེགས་ཆ་ཞིག་ཏུ་བརྩི་སྲོལ་ཡོད། ཕྲུ་གུ་ཚོའི་ཆེད་ཕ་མ་དང་དགེ་རྒན་གཉིས་ཟུང་འབྲེལ་གྱིས་ལས་ཀ་གནང་གི་ཡོད་པ་ཡིན། Lauren Ireland ལགས་ནི Center for Multicultural Youth སྟེ། རིག་གནས་སྣ་འཛོམས་ཀྱི་གཞོན་སྐྱེས་ལྟེ་གནས་ཁང་གི་ཤེས་ཡོན་དང་འབྲེལ་བའི་ལས་གཞིའི་འགན་འཛིན་པ་ཞིག་ཡིན། ཁོང་མོས་གོམ་པ་དང་པོ་དེ་རང་ཉིད་ཀྱི་ཁྱིམ་ནང་ཕྲུ་གུ་དང་མཉམ་དུ་དུས་ཚོད་བཏང་ཐུབ་པ་གནང་རྒྱུ་དེ་ཡིན་ཞེས་ཁོང་མོས་གསུངས་དོན།

ཧ་ཅང་གལ་ཆེན་པོ་ཡིན། གལ་སྲིད་རང་ཉིད་ཀྱི་ཁྱིམ་ནང་མི་མང་བ་དང་ཁང་པ་རྒྱ་ཆུང་བ་སོགས་ཀྱིས་སློབ་སྦྱོང་བྱེད་པར་ཁོར་ཡུག་འཚམ་པོ་མེད་ན། སློབ་གྲྭ་དང་ཉེ་འཁོར་གྱི་སྤྱི་པའི་དཔེ་མཛོད་ཁང་སོགས་ནང་ཁྲིད་ཆོག། དེ་བཞིན་ལོ་རེན་ལགས་ཀྱིས་དབྱིན་སྐད་མི་ཤེས་མཁན་ཕ་མ་ཚོར་རང་ཉིད་ཀྱི་ཕྲུ་གུ་ལ་རོགས་སྐྱོར་ལྷུག་པོ་གནང་མ་ཐུབ་ཀྱང་རང་ཉིད་ཀྱི་ཕ་སྐད་དེ་མ་བརྗེད་པར་སྐུལ་འདེད་གནང་དགོས་ཞེས་ཁོང་མོས་གསུངས་དོན།

ཕྱི་མི་གཞིས་སྤོ་བ་ཡིན་པའི་ཕ་མ་འགའ་ཤས་ཀྱིས་ཨིན་སྐད་མི་ཤེས་པ་དེ་ཕྲུ་གུའི་སློབ་གྲྭ་དང་འབྲེལ་གཏུག་གནང་བར་འགོག་རྐྱེན་ཆེ་ཤོས་ཤིག་གཟིགས་ཀྱི་ཡོད་ཀྱང། ལོ་རེན་ལགས་ཀྱིས་ཕ་མ་དེ་ཚོར་སློབ་གྲྭ་སོ་སོས་སྐད་སྒྱུར་བའི་མཐུན་རྐྱེན་བསྐྲུན་གྱི་ཡོད་ཅེས་ཁོང་མོས་འགྲེལ་བརྗོད་གནང་བར།
the school's responsibility to support them and to give them information ཕ་མ་ཚོར་ཕྲུ་གུ་དང་འབྲེལ་བའི་གནས་ཚུལ་དང་རོགས་སྐྱོར་གནང་རྒྱུ་དེ་སློབ་གྲྭ་སོ་སོའི་འོས་འགན་ཡིན། དེར་བརྟེན་ཕ་མ་ཚོར་དོགས་འདྲི་གང་ཞིག་ཡོད་ཀྱང་སློབ་གྲྭའི་ལས་བྱེད་རྣམས་ལ་འབྲེལ་བ་གནང་ནས་སྐད་སྒྱུར་བའི་མཐུན་རྐྱེན་ཡང་བླངས་ཆོག་པ་ཡིན། དེ་ཡང་ཕ་མ་ཚོས་དང་ཐོག་སློབ་གྲྭའི་གོ་སྒྲིག་གནང་བའི་དགེ་རྒན་དང་ཕ་མའི་ཚོགས་འདུ་ལ་ངེས་པར་དུ་བཅར་དགོས་པ་ཡིན།

སློབ་གྲྭའི་ཕྱི་ལ་ཕ་མ་རང་ཉིད་ངོས་ནས་ཕྲུ་གུ་ཚོར་རོགས་སྐྱོར་གང་གནང་ཐུབ་མིན་སོགས་གོ་བསྡུར་གནང་ཆོག Shelly Hill ལགས་ཀྱིས་ཀྱང་དགེ་རྒན་དང་ཕ་མའི་ཚོགས་འདུར་བཅར་དགོས་པར་ཕ་མ་ཚོར་སྐུལ་འདེད་ནན་པོ་གནང་ཡོད། ཁོང་མོས་གསུངས་དོན། The best thing you can do is to try and go into a school with a ཕ་མ་ཚོས་རང་ཉིད་ཀྱི་ཕྲུ་གུའི་ཤེས་ཡོན་ཆེད་རོགས་སྐྱོར་གནང་ཐབས་གཞན་ཡང་མང་པོ་ཡོད་དེ། དཔེར་ན། སློབ་གྲྭའི་མཛད་སྒོ་དང་བྱེད་སྒོ་ཁག་འདུ་འཛོམས་སོགས་ཀྱི་སྐབས་མཉམ་ཞུགས་གནང་ཆོག་དེ་བཞིན། སློབ་གྲྭའི་སྤྱི་ཐབ་དང་འཛིན་ཁང་སོགས་ནང་དང་བླངས་ཀྱི་ལས་ཀ་ཡང་གནང་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། tell us what you think like us on facebook or follow us on twitter